ད་འདོད་ན་ཁྱེད་རང་ཚོས་བས་ངན་སོགས་དགའ་གུ་ནོར་མི་སོགས་བས་ཁྱེད་རང་ཚོས་བེད་སྤྱོད་ཐོངས། ལུས་ནོར་གི་ནི་ལུས་སོགས་བཀྲག་མདངས་འདོད་གི་ནི་བཀྲག་དང་མདངས་དང་གཟི་བརྗིད་དང། བསོད་ནམས་དབང་ཐང་དང་བཅས་པ་ཁྱེད་རང་ཚོ་གང་ལ་དགའ་བ་དེ་བས་ཁྱེད་རང་ཚོས་ཁྱེར་སོང་ཟེར། ལོངས་སྤྱོད་ཀྱིས་ཟེར། ང་གང་ལ་ཡོད་པའི་ཏིལ་འབྲུ་ཙམ་གཅིག་ལ་ང་ཆགས་ཞེན་མེད། ཅི་ཡོད་གང་ཡོད་ཁྱེད་རང་ཚོར་སྟེར་ཡིན་ཟེར།

ད་ངས་འདི་ལུང་མང་བཏོན་ཡོང་དེ་འདོད་པ་ང་ཉིད་ཤེས་བདེ་བ་སུ་འདི་ན་ཡོད་ཀྱི་རེད་བ་འདི་རྗེས་ཟློས་གང་དུ་བྱས་ཆོག་བ་དེ་རེད་དེ་ན་ལ་ཕ་གི་འདོད་པ་སུ་འདྲེ་ཡོད་རེད། གཉིས་པ་དམར་འགྱེད་ཀྱི་རིམ་པ་ལ་གསུམ། སྦྱིན་བྱའི་རྫས་བཅས་པ་སྦྱིན་པའི་ཡུལ་འགུགས་པ་སྦྱིན་པའི་ཚིམ་པ་སྦྱིན་པ་ཚིམ་པར་གཏོང་བའོ་དང་པོ་ནི་ཕཊ་ལྷག་མ་ཤ་ཁྲག་རུས་པའི་ཚོགས་རྣམས་ཀྱིས་སྟོང་གསུམ་ཁྱོན་གང་ཟད་མི་ཤེས་པར་གྱུར། དེ་གང་དུ་གང། གཉིས་པ་ནི་རང་སེམས་ཡེ་ཤེས་མཁའ་འགྲོར་གསལ་བས་གྲི་གུག་མཁའ་ལ་གཡབ་ཅིང་འདི་སྐད་དུ། ཕཊ་སྲིད་པའི་རྩེ་མོ་ནས་བཟུང་དམྱལ་བའི་བར་འཁོད་པའི་སྣང་སྲིད་ལྷ་འདྲེའི་ཚོགས་རྣམས་དང་ཁྱད་པར་གནོད་བྱེད་གདོན་བགེགས་གཞི་བདག་བཅས་བྱམས་པའི་སེམས་ཀྱིས་འདིར་ཚོགས་འདིར་འདུས་ཤིག། གནོད་བྱེད་གདོན་བགེགས་བགེགས་པའི་གཙོ། རེད་པ་དེ། གཙོ་བོ་དེ། ལུང་པ་ཁོ་རང་གི་གཞི་བདག་དེ་གཙོ་བོ་བྱས་འབོད་དགོས་ཡོད་རེད། འདིར་འདུས་ཤིག། ད་འགྱེད་གཏོང་ཡ་དེ། དེ་ནས། བཀའ་བསྒོ་བ་བྱས། གསུམ་པ་ནི། ཕཊ། འདིར་ཚོགས་སྣང་སྲིད་ལྷ་འདྲེའི་ཚོགས་རྣམས་ཉོན། ཁ་དྲག་དབང་ཆེས་འཐབ་རྩོད་མ་བྱེད་པར་ཤ་ཁྲག་ཕུང་པོ་རི་ལྟར་སྤུངས་པ་ལ་སྤུན་གྲོགས་མ་བུའི་ཚུལ་གྱིས་རོལ་བར་མཛོད། ཕཊ་ཤ་ལ་དགའ་བའི་རིགས་ནི་ཤ་རྣམས་ཟོ། ཁྲག་ལ་དགའ་བའི་རིགས་ནི་ཁྲག་རྣམས་འཐུང། རུས་པ་ལ་དགའི་ལྷ་འདྲེ་རུས་པ་མུར། ནང་ཁྲོལ་སོགས་ལ་ཅི་བདེར་ལོངས་སྤྱོད་ཅིག། འོ་ད་དེ་རེད་ད་སྒང་ག་བས་ཚར་སོང་བསམ་པ་ཅིག། ཕཊ་འདིར་ཚོགས་སྣང་སྲིད་ལྷ་འདྲེའི་ཚོགས་རྣམས་ཀུན། འདུས་བྱས་ཤ་ཁྲག་ཕུང་པོ། ལོངས་སྤྱོད་ལ། སྐྱེ་འགྲོ་ཀུན་ལ་གནོད་འཚེའི་སེམས་བོར་ཏེ་བྱམས་དང་སྙིང་རྗེ་མངོན་དུ་འགྱུར་བར་མཛོད་ད་སྒང་ག་ཚར་སོང་ད་ཁྱོད་རང་འདུས་བྱས་ཀྱི་ཤ་ཁྲག་གི་ཕུང་པོ་ལ་བས་གང་འདོད་འདོད་དུ་ལོངས་སྤྱད་ད་སེམས་ཅན་ཐམས་ཅད་ལ་གནོད་པ་བྱེད་ཡག་བསམ་པ་ཕར་སྤངས་ཕན་པ་བྱང་ཆུབ་ཀྱི་སེམས་དང་སྙིང་རྗེ་དང་ལྡན་པ་བྱེད་རོགས་ཅེས་ལབ་པ་རེད་ད་དམར་འགྱེད་རྫོགས་པ་རེད། ད་ཕུང་པོའི་དྭངས་མ་བདུད་རྩིར་བྱིན་གྱིས་བརླབས་ནས་བླ་མ་དཀོན་མཆོག་སོགས་སྲིད་ཞིའི་མགྲོན་ཐམས་ཅད་ལ་མཆོད་པ་དཀར་འགྱེད། ད་ཤ་ཁྲག་ལྷག་མ་ཚོ་བསྡུས་ནས་ཤ་ཁྲག་ཤ་ཁྲག་ངོ་མ་བསྐྱེད་པས་ཤ་ཁྲག་ལ་དགའ་བའི་ལྷ་འདྲེ་ལ་སྦྱིན་པ་དེ་དམར་འགྱེད། འགྱེད་འགྱེད་ཟེར་ཡག་བགོ་བཤའ་གཏོང་ཡག་རེད་པ། འགྱེད་པའི་ཚུལ་རེད་གྲྭ་ས་འགྱེད་འདུག་མང་ཇ་འདུག་ཟེར་ཡོད་པ།

ཤ་ལ་དགའ་བ་ཤ་ཟོ། ཅི་བདེར་ཅི་བདེ་བར་ཟོ་ཤིག་ཕཊ་ཕཊ་ཞེས་བརྗོད་ས་བདུན་གྱི་ནང་ལ་ལན་ཆགས་ཡིན་ནོ་བུ་ལོན་འཇལ་བ་ཡིན་ནོ་ཞེས་པ་བརྗོད་བྱས། དེ་ནས་ཤ་ཁྲག་ལྟེ་བ་ཆད་ནང་དེ་ནས་ཆད་འདས་འདྲིས་པ་བཅས་འཇིག་རྟེན་འདས་པ་ཅི་ནས་དངོས་པོ་སྦྱིན་པ་ཨཱས་ད་དུང་སྣ་ཚོགས་འགྱེད་དེ་རེད། དེ་ནས་རང་རང་ཇི་ལྟར་འདོད་པའི་དངོས་པོས་ཚིམ་པར་བསམ་ལ་ལབ་པ་ཡོད་པའི་ཆོས་སྟོན་བྱ་བཞིན་འདི་རང་རེད་ད་གོ་རིམ་ཕི་གི་དང་བཅས་པ་འདི་རེད། གྲུབ་དབང་བློ་བཟང་རྣམ་རྒྱལ་གྱིས་གསུངས། མཐུ་དང་གཟི་བརྗིད་ཆེ་ལ་རྔམ་པའི་ཚུལ། ཅེས་འོ་དོད་འབོད་ཅིང་སྐབས་འདིར་མི་རྐང་གླིང་བུ་དྲག་ལ་དེ་ནས་མགྲོན་རྣམས་ལ་བཀའ་བསྒོ་ང་ཡི་སྒྱུ་མའི་ཕུང་པོ་འདི། འོ་ད་འདི་ཀློག་རྒྱུ་བསྟན་པ་འདྲ། མ་སླེབ་མ་ཟིན་ནམ་མཁའ་སྤྲིན་བཞིན་དུ་ས་གཞི་རླུང་བཞིན་དུ་དུད་ལ་བར་སྣང་གི་ཆར་བཞིན་དུ་ཕོབ་ལ་སྟེང་འོག་ཕྱོགས་མཚམས་སུ་ན་བུན་བཞིན་དུ་ཐིབས་ལ་ཡི་ལག་ཏུ་མཚོན་སྣ་ཐོགས་ལ་ཁ་ནས་བཤུག་པ་འབུད་ཅིང་མཐུ་དང་གཟི་བརྗིད་ཆེ་ལ་རྔམ་ཞིང་འཇིགས་པའི་ཚུལ་ད་ལྟ་ཉིད་དུ་གནས་འདིར་ཤོག་ཅེས་འོ་དོད་དྲག་པོ་འབོད། འབོད་ཅིང་བསྐང། སྐབས་འདིར་མི་རྐང་གླིང་བུ་དྲག་ལ་རིང་བ་གཅིག་དེའི་རྗེས་ལ་འབྲིང་བ་ཁུག་པ་བཅས་དེའི་རྗེས་ལ་དྲག་རིང་བ་ཁུག་གཉིས་ཡོད་པ་དེ། དེ་ནས་མགྲོན་རྣམས་ལ་བཀའ་བསྒོ་བ་ནི་ང་ཡི་སྒྱུ་མ་ལུས་ཀྱི་ཕུང་པོ་འདི། ཞེས་པ་ནས་གདོན་བགེགས་ལན་ཆགས་རྣམས་ཀྱི་མགྲོན་རྣམས་ལ་བུ་ལོན་དུ་འཇལ་བ་ཡིན་ནོ་ཞེས་པའི་བར་བརྗོད། ས་བར་བར་སི་ཏི་ཨ་སྟེ། ཐ་དད་དེ་དཔོན་རེད་འདས་ཡོད་མ་རེད། ཕཊ་ཁྱེད་རྣམས་ཤ་ལ་དགའ་བ་ཤ་ཟོ་ནས་ཅི་བདེ་བར་ཟོ་ཤིག་ཕཊ་ཕཊ་ཞེས་པའི་བར་བརྗོད། གཉིས་འདུག་གཉིས་ཀྱང་ལོ་ཐ་དད་དེ་བས་བཀོད་མི་འདུག་དེ་ནི་སྣ་ཚོགས་འགྱེད་གཏོང་བ་ནི་པགས་པ་དུམ་བུར་གཏུབས་པ། འཇིག་རྟེན་དང་འཇིག་རྟེན་ལས་འདས་པའི་ཅི་འདོད་ཀྱི་དངོས་པོར་གྱུར་པས་ཅེས་བརྗོད་ནས་རང་རང་ཇི་ལྟར་འདོད་པའི་དངོས་པོས་ཚིམ་པར་བསམ་ལ་ཟེར་བ་ད་འདི་རེད་སྣ་ཚོགས་འགྱེད་དེ་མ་གཏོགས་མི་འདུག་པགས་པ་དུམ་བུར་གཏུབས་པ། ད་ཤ་ཟ་ཚར་རེད་ཁྲག་འཐུང་ཚར་རེད་ཅེས་པ་མ་རེད་པགས་པ་དེ་བཀྲམ་བྱས་ཡོད་རེད། པགས་པ་དེ་ལ་ཡང་ལས་རིགས་ཀྱི་མཁའ་འགྲོ་མས་གྲི་གུག་གིས་གཏུབ་གཏུབ་གཏུབ་བྱས་ཏེ་སྒང་ག་ལོ་དུམ་བུ་ཚ་ལི་ཚི་ལི་དུ་བས་དུམ་བུ་བརྒྱ་སྟོང་ཁྲི་འབུམ་མང་པོ་ལ་གྱུར་བའི་མོས་པ་བྱེད། དེ་ལ་དམིགས་པ་བྱས་པ་ཙམ་གྱིས་པགས་པ་དུམ་བུར་གཏུབས་པ་དེ་རང་རང་སོ་སོའི་གང་འདོད་པའི་གསེར་དང་དངུལ་དང་འབྲུ་དང་སྨན་དང་རྒྱན་དང་གོས་དང་གྲོགས་དང་ལོངས་སྤྱོད་དང། ཁང་པ་དང་བྱས་ག་རེ་དགོས་དགོས། དེ་འདྲ་ལ་གྱུར་སོང་བསམ་པ་བྱེད་འདོད་པའི་དངོས་པོ།

བདག་བདེ་བར་འདོད་པ་བཞིན་གཞན་ཡང་བདེ་བར་འདོད་པས་བདག་གཞན་མཉམ་པར་ནུས་པའི་བློ་ཞིག་བསྒོམ། བདག་ཉིད་གཅེས་འཛིན་སྡུག་བསྔལ་ཀུན་གྱི་རྒྱུ་གཞན་རྣམས་གཅེས་འཛིན་ཕུན་སུམ་ཀུན་གྱི་གཞི་འཕགས་དང་བྱིས་པའི་ཁྱད་པར་དེ་ལས་བྱུང་དེ་བས་བདག་གཞན་བརྗེ་བའི་བློ་ཞིག་བསྒོམ། བདག་གི་བདེ་དགེ་རྒྱུ་འབྲས་ཐམས་ཅད་དང། གཞན་གྱི་སྡུག་བསྔལ་རྒྱུ་འབྲས་མ་ལུས་པ་རླུང་ལ་བསྐྱོན་པའི་གཏོང་ལེན་མན་ངག་གིས་བྱང་ཆུབ་སེམས་མཆོག་ཁ་ཙམ་མ་ཡིན་བསྒོམ་ཟེར། ད་འདི་བདག་གཞན་མཉམ་བརྗེའི་བྱང་ཆུབ་སེམས་སྒོམ་ས་གཅིག་རེད་དེ། བདག་གཞན་མཉམ་བརྗེ་ད་ག་ལེ་ལ་ཅིག་བཤད་ལོང་བྱུང་ན་འདི་བཀུག་དེ་བཤད་གཞན་འདི་ནས་དཀྲིགས་བསྡད་ན་ཡང་དེ་འཁྲུགས་འགྲོ་རེད་ཨ་ལི་བསྡད་བཞག་དེ་དག་རང་གི་མདུན་དུ་མ་རྣམས་གསལ་བར་དམིགས་ནས་དེ་རྣམས་ཀྱི་སྡིག་སྒྲིབ་ལས་ཉོན་ཐམས་ཅད་དེ་ཡིས་བསྐྱེད་པའི་འགྲོ་བ་སུ་ལས་སྡུག་བསྔལ་ཇི་སྙེད་ཡོད་པ་དེ་དག་གཙང་སིང་ངེ་འོད་ནག་པོའི་རྣམ་པ་དེ་གཏོང་ལེན་རེད། རྣམ་པ་སྣ་བུག་གཡོན་ནས་ཞུགས་ཏེ་ཉིད་ཡིད་སོགས་བླངས་པས་གཅེས་འཛིན་འགོང་པོ་ཐལ་བར་བརླག་པར་བསམ་རང་ཡང་རང་གི་ལུས་ཡེ་ཤེས་ཀྱི་ལུས་སུ་བསྒྱུར་ཏེ་སེམས་ཅན་རེ་རེ་ཅན་ལ

ཐམས་ཅད་རྒྱུད་ལ་སྐྱེས་ནས་འགྲོ་གཅིག་ཀྱང་མ་ལུས་པ། ལུས་མཚན་དཔེ་ཅན་གྱི་སྐུ་དང་སེམས་ཆོས་ཀྱི་སྐུར་གྱུར་པའི་མོས་པ་བྱའོ། ཚུལ་འདི་ནི་བྱང་སེམས་ཤེས་རབ་ཅན་གྱི་སྦྱིན་པ། ཞེས་ཐབས་མཁས་ཀྱིས་ཟིན་ན་ཕན་ཡོན་བརྗོད་ལས་འདས་པ། ཡུམ་ལས་གསུངས་པའི་ཕྱིར་ནན་ཏན་བྱའོ། སླར་ཡང་ལན་ཆགས་འབྱུང། ལན་ཆགས། ལྷག་མགྲོན་འབྱུང་པོ་ཁས་ཞན་དབང་ཆུང་བ་དག་ལ་དམིགས་ནས་ཕཊ་པགས་པ་དུམ་བུར་གཏུབས་པ་སེན་མོའི་རྟ་དེ་གཡོགས་ཏེ་ཛཱ་ཏི་ལེའུ། པགས་པ་དུམ་བུར་གཏུབས་པ་གསེར་དངུལ་དང་དར་ཟབ་ཁང་བཟང་འབྲུ་སྨན་རྒྱན་གོས་སོགས་ཅི་འདོད་དངོས་པོར་གྱུར་པ་ཁྱེར་ནས་ནི་སོ་སོའི་གནས་བཞུད་ཕན་སེམས་ལྡན་པར་ཤོག་ཅེས་གསུངས་འདུག་ཕྱག་ལས་རེ་ཕ་གི་ལ་དར་ཟབ་འབྲུ་སྨན་རང་རང་ཅི་ཅི་ཅི་འདོད་ཀྱི་དངོས་པོ་སྤྱོད་པའི་ཁྱེར་བཞིན་ཚིམ་གྱུར་ཅེས་གསུངས་ཡོད་རེད་ད་འོ། པགས་པ་དུམ་བུར་གཏུབས་བཞག་པ་སྟེ། རང་རང་སོ་སོའི་གང་འདོད་པ། གསེར་འདོད་པ་ལ་གསེར། དངུལ་འདོད་པ་ལ་དངུལ། དར་གོས་ཆེན་འདྲ་པོ་དེ་འདྲ་འདོད་པ་ལ་དར་ཟབ། ཟབ་ཟེར་ཡ་དེ་ཟེར་དགོས་ཡ་ག་རེ་རེད་ཟེར་ན་སྐུ་བའི་རྩ་ཆེན་པོ་གི་ཟབ་མ་རེད་ཟ་འོག་བྱ་བ་དར་ཁྲ་ཁྲ་ལ་གོས་ཆེན་ཁྲ་ཁྲ་མིང་ལ་ཟ་འོག་ཟེར་བ་རེད་དེང་སང་ཡང་གོས་ཆེན་ཁྲ་ཁྲ་ཁ་ཅིག་འདྲ་པོ་ཅིག་ལ་ཟ་འོག་ཟེར་ཡོང་ཨ་འོ་དེ་ཡིན་ཙང་ཟ་འོག་ལ་ལྟ་བའི་ཚེ་ན་ཁྲ་འཛིང་མི་ཤེས་ག་ཟས་ཅི་ཡེ་ཟེར་ཡ་སྐད་ཆ་ཅིག་ཡོང་བ་དཔེ་ཆ་ནང་ལ་འོ་དེ་ཟ་འོག་ཟེར་ཡ་དེ་གོས་ཆེན་ཁྲ་ཁྲ་གི་མིང་རེད།

པའི་གྲི་གུག་རྐང་མགོ་ལ་གྱུར་ནས་པའི་པགས་པ་དེ། གཞན་ལྟ་བུའི་པགས་པ་པའི་ཁོམ་པ་དེ་རེད་འགྲུབ་པའི་བསམ་པ་རེད་བ་དེ་བྱང་ཆུབ་སེམས་དཔའི་སྨོན་ལམ་ཟེར་མཁན་དེ་བསམ་གྱིས་མི་ཁྱབ་པ་ཡིན་ཙང་དེ་འདྲ་ཡོང་གི་རེད། དཔེར་ན་སྔོན་མ་བྱང་ཆུབ་སེམས་དཔའ་ནམ་མཁའི་སྙིང་པོ་ཡིན་པ་ཡོད་ཙང་ད་ང་ཡག་པོ་ཤེས་ཀྱི་མེད། ད་ང་ལོ་ཡར་སླེབས་ཙང་ཡིན་ན་གང་ཤེས་སྒང་ག་བརྗེད་ནས་མིང་མིང་ཡན་པ་བརྗེད། སོའི་དགེ་ཕྲུག་ཚོའི་མིང་ཡན་པའི་ཁ་ཐུག་རྟག་ཏུ་དྲན་གྱི་འདུག།

འཇམ་དཔལ་དང་བཅས་ཉེ་བའི་སྲས་ཆེན་བརྒྱད་ཀྱི་ནང་ནས་བའི་བྱང་ཆུབ་སེམས་དཔའི་སྤྱོད་པ་མཐུ་ཆེ་ཤོས་དེ་བརྒྱད་དེ་ཉེ་བའི་སྲས་ཆེན་བརྒྱད་རེད། དེ་བས་ནང་ནས་ཀྱང་པའི་སྨོན་ལམ་ལ་བསྔགས་བརྗོད་བ་ནི་རྒྱལ་ཀུན་ཏུ་བཟང་པོ་དང་འཇམ་པའི་དབྱངས་རེད། དེ་འདྲ་ཡིན་ཙང་དེ་ཚོའི་ཡང་རྣམ་པར་ཐར་པ་ནང་བཞིན། ཅི་འདོད་ཀྱི་དངོས་པོ་བསྒྱུར་བར་བྱ་དེ་རེད་སོ་སོའི་སེམས་ལ་ག་རེ་དགོས་གི་ཡོད་ན་ག་རེ་མེད་ན་ག་རེ་བྱུང་ཆོག་ག་བསམ་པ་ཡོད་ན་བ་དེ་ལ་བས་བསྒྱུར་ནས་བས།